ཀླད་རྒྱའི་སྟེང་ཐ་མ་སུ། ཀླད་རྒྱ། ཀླད་རྒྱའི་སྟེང་ཐ་མ་སུ་དབུ་མ་ལ་རོ་རྐྱང་གིས་ལན་གཉིས་གཉིས་ཡན་ལུ་གུ་རྒྱུད་དུ་དཀྲིས་པའི་མདངས་ཐ་མ་སུ་ཨོ་རོ་རྐྱང་གིས་དཀྲིས་པ་རྣམས་མཐའ་རྒྱས་ཕུག་ནས་དབུ་མ་ལ་ཟུག་པ་སུ་དག་སྟེ། ཨ་ལ་རོ་རྐྱང་གིས་དཀྲིས་པ་རྣམས་མཐའ་རྒྱས་ཕུག་ནས། ཨ་ལ་ད་ཁ་ཚང་སྟེ་བཀྲིས་ཐང་ཁ་ཚང་ཡང་ཞུས་པ་ཡིན་པ་དེ་ལྟར་དབུ་མ་ལ་པའི་ཕུག་ཡང། མཐའ་རྒྱས་སུ་ནས་སྤྱི་བོ་བདེ་ཆེན་གྱི་འཁོར་ལོ་ཕྱོགས་བཞིར་རྩ་འདབ་རེ་རེ། དེ་ལ།

བསྡུ་བའི་ཐུབ་པ་ཁ་ཅན་དུ་ཞུགས་པ་ལྟ་བུ་འཁོར་ལོ་གཉིས་ཡས་མས་ཐམས་ཅད་ཀྱི་ས་ར། དེ་ནས་ནུ་མ་གཉིས་ཀྱི་དབུས་འོད་གྲངས་ཐིག་དབུ་མ་ལོགས་རོ་རྐྱང་གི་ལན་གསུམ་མ་གསུམ་མ་ལུ་གུ་རྒྱུད་སྡེ་ཁྲི་པོ་རོ་རྐྱང་གི་འདུན་ཚང་ནས། སྙིང་ག་ཆོས་ཀྱི་འཁོར་ལོ་རྩ་འདབ་བཞི་དེ་ལས་སྤྱི་བརྟོལ་ཤིས་པའི་བརྡའང་སྐུ་དང་ཁ་དོག་དཀར་པོ་དབྱེ་བའི་གདང་བུ། བསྡུ་བའི་ཐུབ་པ་ཁ་དོག་སོ་སོར་བཀོད་ལྟ་བུའི་ལྟེ་བའི་ཐིག་དུ་དབུ་མ་ལོགས་རོ་རྐྱང་གི་ལན་གཉིས་གཉིས་ལུ་གུ་རྒྱུད་སྡེ་ཁྲི་པོའི་འདུན་ཚང་སུ་ཐུབ་པའི་འཁོར་ལོ་རྩ་འདབ་བཞི་བའི་དེ་ལས་བརྒྱད་དེ་ལས་བཅུ་དྲུག་དེ་ལས།

ཨ་ཡེ་འདའ་བྱེད་མི་ཤེས་པའི་ཐིག་ལེ་ལ་གནས་པའི་མདོ་སྡེའི་ལན་གསུམ་འདའ་བྱེད་མི་ཤེས་པའི་ཐིག་ལེ་ལ་གནས་པའི་མདོ་སྡེའི་ལན་གསུམ། དེ་བཞིན་དུ་སྤྱི་བོའི་རྩ་འཁོར་དེ་བར་དུ་ཡང་ལན་གསུམ་མོ་གསུམ་དུ་སྔ་མ་ལྟར་དང་དེ་ནས་མི་ཤེས་པའི་ཐིག་ལེ་ལས་བློ་ངོ་ཤེས་རབ་དང་བ་ཧུ་མཁན་འདའ་བྱེད་གསུམ་སྟེ་སྣ་དགུ་ནས་ཐོན། སྣ་དགུ་བའི་ཕྱི་ནང་ལྷ་ར་ལོ་ཨམ་ཅན་འདའ་བྱེད་མདོ་སྡེའི་ནང་ནས་ཞུགས་ཏེ་མི་ཤེས་པའི་ཐིག་ལེ་ལ། ཐིག་ལེ་ཨ་ཐུང་ངུ་དང་བ་ཅའ་བ་ལ་ཐིམ་པ་ཨ་ཡེ་འདའ་བྱེད་གནས་པར་བསམ་པའི་བློ་ངོ་སྔགས་དབྱེར་མེད་ཀྱི་རྡོ་རྗེའི་གཟུགས་སྔགས་ལ།

ཞེས། སྤྱི་གཙུག་གི་བླ་མ་ཡེ་ཤེས་སེམས་དཔའ་དམ་ཚིག་སེམས་དཔའ་ལ་ཐིམ། དེ་དབུ་མའི་ནང་དུ་ཞུགས་ནས། རླུང་སེམས་དེ་ལ་ཐིམ། རླུང་སེམས་དེ་ལ་ཐིམ། མི་ཤིགས་པའི་ཐིག་ལེ། དེ་ནས། སྟེང་མ་དེ་གོས་དང་འོག་མ་དེ་གདན་གཅིག་གི་ཚུལ་དུ་མི་ཤིགས་པའི་ཐིག་ལེ་གི་སྟེང་མ་དེ་གོས་དང། དེ་ནས་འོག་མ་དེ་དེ་ནས་གདན་གཅིག་གི་ཚུལ་དུ་བྱས་ནས། རླུང་སེམས་དེ་དང་བླ་མ་ཡི་དམ་དབྱེར་མེད་དུ་འདྲེས་པ།